རྟགས་ཡང་དག་གི་ངོ་བོ་ཡིན། འོ་དེ་དེ་རེད། དུས་ཚིགས་འདི་སྒང་ལ་རྟགས་རང་བཞིན་གྱི་རྟགས་ཡང་དག་ཡིན་པ་ལ་ག་འདྲ་ཅིག་དགོས་རེད་ལབ་ན། ཁྱོད་དེ་སྒྲུབ་ཀྱི་རྟགས་ཡང་དག་གང་ཞིག་ལབ་དེ་སྒང་ལ་རང་བཞིན་གྱི་རྟགས་ཡང་དག་ཡིན་པ་ལ་ད་གཅིག་རྟགས་ཡང་དག་ཡིན་དགོས་རེད་ཟེར་ཁྱད་ཆོས་དུ་མ་གསུངས་ན་དང་པོ་དེ་དེ་རེད། ཨ་ནི་གཉིས་པ་དེ་ཁྱོད་ཀྱི་རྟགས་ཀྱིས། དེ་སྒྲུབ་ཀྱི་དངོས་ཀྱི་བསྒྲུབ་བྱའི་ཆོས་སུ་བཟུང་བྱ་ཡིན་ན་ཁྱོད་དང་བདག་ཉིད་གཅིག་ཡིན་པས་ཁྱབ་པ་སྟེ། ད་དུས་ལ་དེ་སྒང་ལ་རང་བཞིན་གྱི་རྟགས་ཡང་དག་ཡིན་པ་ལ་ཨ་ནི་རྟགས་དེ་དངོས་ཀྱི་བསྒྲུབ་བྱའི་ཆོས། ཡང་ན་གསལ་བ་དེ་དང་རང་བཞིན་གཅིག་ཡིན་དགོས་རེད། འོ་དེར་རྟགས་དེ་གསལ་བ་དེ་དང་རང་བཞིན་གཅིག་ཡིན་པའོ་ད་དེ་འདྲ་གཅིག་ལ་ནི་རང་བཞིན་གྱི་རྟགས་ཡང་དག་ལབ་ནི་འོ་དེ་ལབ་གི་ཡོད་རེད།

ཨཱ་ནི་གཞན་པ་ཡང་རང་བཞིན་གྱི་རྟགས་ལབ་ནི་ད་ལྟ་ང་ཚོ་རྟགས་ཡང་དག་གི་དབྱེ་བ་གཉིས་པ་དེ་ག་ག་བ་ནས་གསུངས་བྱས་ཡོད་རེད་ལབ་ན་ཨཱ་ནི་ཚད་མ་རྣམ་འགྲེལ་གྱི་ནང་ལོགས་ན་ཡང་གསུངས་བྱས་ཡོད་རེད་ད་ཚད་མ་རྣམ་འགྲེལ་ལབ་ན་ང་ཚོ་རིམ་པས་ཨཱ་ད་རབ་དང་རིམ་པར་ཞུས་ཟིན་པ་རེད་དཔལ་ལྡན་ཆོས་གྲགས་པའི་གསུང་ཡིན་པ། དེའི་གི་ནང་ལོགས་ལ་ཡང་ག་རེ་གསུང་གི་ཡོད་རེད་ལབ་ན་རང་བཞིན་ཡོད་ཙམ་དང་འབྲེལ་བ་ཅན་གྱི་ངོ་བོ་ཡང་ད་འདིའི་གི།

རྒྱུ་སྤུས་ཀྱི་དགྲ་དེ་གི་ཨ་ནི་རང་གི་བྱེད་པར་ཤེས་ཀྱི་ཟེར་ད་ཡང་འདི་རང་དེ་ལ་ག་རེ་ལ་གོ་ར་བཏགས་གོ་རང་གི་བྱེད་པར་ཤེས་ཀྱི་ཡིན་ཤེས་པ་བོ། བྱེད་པར་ཤེས་ཀྱི་རང་ཉིད་ཤེས་པ་བོ་འཕེན་པ་ལ་བཏུས་པ་དེ་རྒྱུ་དེ་སྒྲུབ་ཀྱི་བྱེད་པར་བཏུས་པ་བའི་རང་བྱེད་ཀྱི་རྟགས་ཡང་དག་ངོ་བོ་ཡིན། ད་བྱས་ཙང་བྱེད་པར་བཏུས་པ་བའི་རང་བྱེད་ཀྱི་རྟགས་ཡང་དག་ལ་ན་རྟགས་དེ་རྒྱུ་ཡ་གི་དགྲ་དེ་གི་ཨ་ནི་རྟགས་གོ་རང་གི་ཤེས་ཀྱི་ཡམ་ཤེས་པ་བོ། སྟོན་ཡང་སྟོན་གྱི་ཡོད་ད་དེ་འདྲའི་ཅིག་ལ་ནི། ཁྱད་པར་ལྟོས་པ་བའི་རང་བཞིན་གྱི་རྟགས་ཡང་དག་ལབ་གི་ཡོད་རེད། ད་དཔེ་རྒྱག་ཟེར་ན་དེ་ལ་སྦྱོར་བ་འགོད་ན་ག་འདྲའི་ཅིག་རེད་ལབ་ན་སྒྲ་ཆོས་ཅན་མི་རྟག་པ་ཡིན་ཏེ་རྩོལ་བྱུང་ཡིན་པའི་ཕྱིར་ལབ་ན། ད་འདིའི་རྟགས་རྩོལ་བྱུང་ལབ་ཡག་སྒྲ་འདིས་ག་རེ་སྟོན་གི་ཡོད་རེད་ལབ་ན། ད་ནི་རང་གི་བྱེད་ཆོས་བྱེད་པ་པོ་ཅིག་ཡོད་པ་སྟོན་གི་ཡོད་རེད་བ།

སྐར་གཅིག་ལ་ནི་རྩོལ་བྱུང་དེ་མི་རྟག་པ་རེད་བསྡད་ཡོད་རེད། དེ་འདྲ་ཡིན་ཙང་རྟགས་མི་རྟག་པ་དང་རང་བཞིན་གཅིག་པ་རེད་བསྡད་ཡོད་རྟགས་རང་བཞིན་གྱི་རྟགས་ཆགས་བསྡད་ཡོད་རེད། དེས་མ་ཚད་རང་བཞིན་གྱི་རྟགས་ནང་ནས་ཁྱད་པར་ལྟོས་པ་བའི་རང་བཞིན་གྱི་རྟགས་ད་རྩོལ་བྱུང་བྱུང་གི་སྒྲ་འདིའི་གི་རང་གི་བྱེད་ཆོས་བྱེད་པ་པོ་གཅིག་ཡོད་པ་སྟོན་གི་ཡོད་ཙང་ནི། ད་ཁྱད་པར་ལྟོས་པ་བའི་རང་བཞིན་གྱི་རྟགས་ཡང་དག་ལབ་ཡས་དེ་ཆགས་རེད་ལབ་ནས་དེ་གསུང་གི་ཡོད་རེད།

ཁྱད་པར་འོ་ད་དེའི་རྒྱབ་ནང་དུ་བྱེད་པ་པོ་གཅིག་ཡོད་པ། འོ་ད་དེ་འདྲ་གཅིག་སྟོན་གི་ཡོད་ཙང་ད་འདི་སྒྲ་ཆོས་ཅན་ཨ་ཁ་ས་དུང་སྒྲ་ཆོས་ཅན་མི་རྟག་པ་ཡིན་ཏེ་རྩོལ་བྱུང་ཡིན་པའི་ཕྱིར་ལབ་ཡག་གི་ད་སྦྱོར་བ་འདི་རང་བཞིན་གྱི་རྟགས་ཡང་དག་ཡིན་པར་མ་ཟད་འདི་གི་རྩོལ་བྱུང་ཡིན་པའི་ཕྱིར་ལབ་ཡག་གི་རྟགས་འདི་རང་བཞིན་གྱི་རྟགས་ཡང་དག་ཡིན་པར་མ་ཟད་རང་བཞིན་གྱི་རྟགས་ཡང་དག་གི་ནང་ལོགས་ནི་ཁྱད་པར་ལྟོས་པ་བའི་རང་བཞིན་གྱི་རྟགས་ཡང་དག་རེད་དེ་ཡིན་པའི་རྒྱུ་མཚན་ག་རེ་རེད་ལབ་ན་རྟགས་འདི་བརྗོད་པའི་སྒྲ་གི་རང་གི་བྱེད་ཆོས་བྱེད་པ་པོ་གཅིག